འབྲས་བུ་ཅན་དེ་རྒྱུའོ་ཞེས་སྟོན་པ་མཐོང་བའི་ཕྱིར་རོ། དེ་ཡང་གལ་ཡོད་པའང་དཔེ་སྨན་ཁ་ཅིག་ཐ་ཅིག་ཐ་དད་ཀྱང་རིམས་ལ་སོགས་པ་ཞི་བྱེད་པ་ལྷན་ཅིག་པའམ་སོ་སོ་ཡི་དེ་དག་ག་རེ་ཡིན་ན་བརྗོད་དུས་གཅིག་ཕྱིས་ཟིལ་ལ་བུ་ཡོད་དུས་ཙམ་དཔེ་གཉིས་བཀོད་པ། དཔེར་ཞེས་པ་གཅིག་དང་བཞིན་ཞེས་པའི་ཚིག་གཉིས་སྨོས་ཏེ། དཔེ་གར་དགོས། དཔེ་དང་པོ་དང་གཉིས་པ་གཉིས་ནས་སྟོན་པ་རེད་ལབ་ཡོད་པ་སྨན་གསུམ་དཔེ་བཀོད་ནས་སྤྱི་དོན་གཞན་མེད་ན་ཡང། དཔེ་སྨན་གསུམ་དཔེ་བཀོད་ནས་ཁོ་ལ་འབྲས་བུ་ཐ་དད་པ་གཅིག་སྐྱེ་གི་འདུག་བ་ན་ཚ་གཅིག་ལ་ཕན་གི་འདུག་བ་ལྟ་ཚ་གཅིག། འོ། དཔེ་རྐྱེན་གསུམ་དགོས་པ་རེད་བའོ། དཔེ་ཁོ་ལ་རྐྱེན་གསུམ་དགོས་ཟེར་ཏེ་དམིགས་རྐྱེན་བདག་རྐྱེན་དེ་མ་ཐག་རྐྱེན་གསུམ་པོ་དེ་དཔེ་བཀོད་ནས་ཁོ་ཚོ་གསུམ་པོ་ལ་སྤྱི་ཐུན་མོང་དུ་འགྲོ་བའི་སྤྱི་དོན་གཞན་གཅིག་མི་འདུག་ཅེས་འབྲས་བུ་མིག་ཤེས་གཅིག་སྐྱེ་གི་འདུག་ག། རེད་བ། དེ་ནས་སྨན་ཁ་ཅིག་གི་སྟེང་དུ་སྤྱི་དོན་གཞན་མེད་ན་ཡང་སྨན་འདྲ་མི་འདྲ་མང་པོ་ཚུར་སྦྱར་ཏོ་བྱས་ནས་ན་ཚ་གཅིག་ལ་ཕན་གྱི་འདུག་གའོ་དེ་བཀོད་པ་རེད་བའོ་དེ་དང་གཅིག་པ་རེད་བྱ། མིག་ལ་སོགས་པ་རྐྱེན་གསུམ་པོ་དེ་ཆོས་ཅན་སྤྱི་དོན་གཞན་མེད་ཀྱང་ཁྱད་པར་མེད་པས་ཁྱད་པར་མེད་པས་ཟེར་ན་ཁོ་ཚོ་ཀྱི་ཐུན་མོང་དུ་འབྲས་བུ་གཅིག་སྐྱེ་གི་ཡོད་རེད་བ།

སྐད་ཆ་དེ་ལབ་བྱུང་བ་ཡིན་ཙང་དེ་སྤྱིའི་ཁོ་ཚོ་གསུམ་པོ་ལ་སྤྱི་སྒྲ་གཅིག་ཐུན་མོང་དུ་འཇུག་པའི་ཕྱིར། རང་འཛིན་རྣམ་ཤེས་སྐྱེ་བའི་རྒྱུ་དེ། རྒྱུ་དེ་སྤྱི་ལ་བཞག་ཁོ་ཚོ་གསུམ་པོ་དེ་བྱེ་བྲག་ལ་འགྲོ་གི་རེད་མ་རེད། འོང་ཐུག་ཚེ་སྤྱི་དོན་གཞན་མེད་ཀྱང་ཁྱད་པར་མེད་པའི་འབྲས་བུ་གཅིག་སྐྱེ་བའི་ནུས་པའི་སྒོ་ནས། སྤྱི་སྒྲ་གཅིག་གིས་སྟོན་པ་ནི་སྲིད་དེ་སྤྱི་སྒྲ་གཅིག་གིས་སྟོན་གི་རེད་སྟོན་དེ། དེ་ག་རེ་སྤྱི་སྒྲ་ཁོ་ག་རེ་སྟོན་གི་འདུག་ཟེར་ན། དེ་དག་གིས་གང་གི་ཕྱིར་ནའང།

འོ་རང་གི་སྤྱི་ལས་རྫས་ཐ་དད་མེད་བྱེ་བྲག་ཡིན་ཕྱིན་ཆད་ལ་རང་གི་སྤྱི་ལས་རྫས་ཐ་དད་མེད་པས་ཁྱབ་པའི་ཕྱིར། ཁྱབ་ཀྱི་རེད། བྱེ་བྲག་ཡིན་ཕྱིན་ཆད་ལ་རང་གི་སྤྱི་ལས་རྫས་ཐ་དད་མེད་པས་ཁྱབ་པའི་ཕྱིར། འོ་ཐུགས་རྗེ། འོ་མེད་དུ་ཐ་དད་མེད་དུ་ཟིན་ནའང། བརྡ་ལས་བྱུང་བའི་སེམས་ནི་སྤྱི་སྒྲ་གཅིག་གིས་ཐ་སྙད་བྱས་པ་ལ་དགོས་པ་ཡོད་དེ། མིག་གི་རྣམ་ཤེས་འགའ་ཞིག་གི་རྒྱུ་ཚོགས་ཀུན་དུས་གཅིག་ཅར་དུ་མིང་གཅིག་གིས་རྟོགས་པའི་ཆེད་དུ་ཡིན་པའི་ཕྱིར་རོ། འོ་དེ་ལྟ་ཚེ་རྫས་ཐ་དད་མེད་དུ་ཟིན་ན་ཡང་ནི།